འོ་དེ་རེད་དེ་ན་འདིར་འདུག། ཡ་གི་དགེ་བའི་བཤེས་གཉེན་ནས། མ་གི་སྲོག་གི་བར་ཐམས་ཅད་ལ་མཐོ་ལ་ཕྲག་དོག་ཡ་གི་དགེ་བའི་བཤེས་གཉེན་ནས། མཐོ་ས་དམའ་ས་ཨང་གཅིག་གི་གོ་ལ་སོ། སྲོ་ཤིག་སྲོ་ཤིག་ཟེར་ན་སྲོ་དང་ཤིག་ཟེར་བ་རེད། སྲོ་མ་དང་ཤིག་ང་ཚོ་ཤིག་ཟེར་ན་ཧ་གོ་གི་ལ། ད་དེང་སང་དུ་མ་ཤིག་རྒྱག་གི་མི་འདུག་མི་འདུག་བོད་དུ་མ་ཤིག་མང་པོ་རྒྱག་གི་རེད། གྲྭ་ཚང་ཉི་མ་ཤིག་ཞེ་པོ་རྒྱག་གི་རེད་ད་གཅིག་པ་ཉོ་གྲྭ་ཚང་ཙམ་མ་ཡིན་བོད་ནི་མང་པོ་ཆེ་བ་གཟུགས་པོ་འཁྲུ་གི་མ་རེད་པ། གཟུགས་པོ་ཕལ་ཆེར་ལོ་གཅིག་ལ་གཟུགས་པོ་གཅིག་འཁྲུ་གི་ན་མི་ཤེས། གཟུགས་མ་འཁྲུས་རང་བཞིན་གྱིས། ཅི་གི་ལུས་ལས་ག་རེ་ཟེར་ན། ཤིག། ཡང་སྐྱེ་ཡོང་གི་འདུག་བ། ཨོ་སྐྱེས། ཨ་ནི། ད་ལྟ། གྲྭ་ཚང་གི་ཨོ་རོ་ཆུ་ཐོག་ཟེར་ཞོར་ཨོ་རོ་ཟེར་དེ་བམ་ཆུ་གི་དཔེ་ཅིག་དགོན་པ་ནས་ཕར་བཏང་ཡོང་དུས་ངོ་ཐུག་གི་རེད། བམ་ཆུ་ཆུ་འདི་ངོ་རེད་བ་ཆུ་ཕ་ན་ངོ་དེ་ཨོ་རོ་ཟེར་དགོན་པ་ཆུང་ཆུང་ཡོད་རེད། ཨོ་དེ་ལ་ཆུ་ཐོག་ཅིག་ཁེལ་གི་རེད། ཨ་གྲྭ་ཚང་ནས་ངེས་མེད་ཅིག་ཆུ་ཐོག་ཕེབས་ཀྱི་འདུག་བ། ཨ་ནི་ཝེ་དེ་ཆུ་ཐོག་ཁེལ་གི་རེད་ཨོ་རོ་ཆུ་ཐོག་ཟེར་ཁེལ་བོར་བསམ། མིང་འདི་ལ་ག་རེད་ཨོ་རོ་ཆུ་ཐོག་ཟེར། དེ་ལོ་སྲང་སྔོན་དུ་བ་ཞིག་སླེབས་དགོས་ཟེར་རེད།

ད་གོ་ཤེས་ཏེ་དེ་གཉིས་ལུགས་ཨ་མ་ཤེས་ཡ་ཆེ་རོ། ཨ་ནི་དེ་ན་ལུགས་པའི་རུས་སུ་ཨ་ནི་ཁོང་ཚོ་ས་ཞེ་དྲག་སྐྱེ་ཡི་རེད་ཟེར་ད་དེ་རྗེ་མོ་ཀིལ་ཏའི་ཡུ་བུ་མ་རང་ཤི་འགྲོ་བ་ར་རྗེ་མོ་པའི་ཚ་བོ་ར། ཨོ་དེ་རྗེ་ད་ཁོང་ཚོ་སྲོག་རྒྱུ་བ་ཆེ་དོ། ཞ་དང་ད་ཞེ་དྲག་ཡོད་པ་མ་འདྲ་བ་འདྲ་ཞིང་ཞ་དེ་ཁེ་ཨ་ནི། ཞ་ཟེར་ན་ཧ་གོ་ར་བ། བྱ་ཉག་པ་དུང་ཉུལ་མ་ནི་ཞ་ཧ་གོ་མ་རེད། ད་དུ་བ་བུ་ལ་བྱ་ཉག་པ་ཞེ་བུ་དང་གོ་ར་བ། བྱ་ཉག་པ་དང་དུ་བ་ལ་ད་ཞ་ཟང།

ད་ཆེ། ལུས་རྟེན་གཞན་དག་ལ་ཡང་ཕ་དེ་བཞག་དུད་འགྲོ་ཟེར་ཡང་དུད་འགྲོ། དར་གྱི་ངན་སོང་ལུས་རྟེན་ལ་ཡང་ནི་བཅུན་ཡང་ཕ་དེ་བཞག་བཅུན། རྒྱུན་མགོ་ཧོར་ཚོས་མ་རང་བཞིན་ཟེར་ཏེ། ད་ང་རང་ཚོ་དུད་འགྲོ་ལྟ་བུ་ཅིག་ཁོའི་ཉེ་མི་ཧ་གོ་ཏིས་ཧ་གོ་འོན་ཏེ་ཁོ་བཅུན་འདུག་མི་འདུག་བ། འོ་ད་ཁོ་བ་ཡིན་བསམ་མེད་ད་ག་རེ། བ་ཡིན་སྣང་མེད་ད་ག་རེ། རྟ་ཡིན་བསམ་མེད་རེད་ད་གོ། ང་ཚོ་མ་སོང་ད་གོ་རང་ག་རེ་བྱས་བྱས་རེད་ད། ཁོ། བཅུན་གཉིས་ཡོད་མ་རེད་བ། རྟ་བསམ་མེད་པ་ནང་བཞིན་རེད་ག་རྒྱུ་བ་ག་བ་རྒྱུ་རྒྱུ་རྒྱུ་ཕྱིན་དགོས་ད། འོ་དེ་རེད། ཨོ་བ་ཡིན་བསམ་མེད་དེའང་འདིར་ཐུག་ཡག་ད་ཁོ་རེད་ཡ་དགེ་སྡིག་ལས་བདེ་སྡུག་འབྱུང་ཡང་ཨ་དགེ་དགེ་བ་ལས་བདེ་བ་དང་སྡིག་པ་ལས་སྡུག་བསྔལ་འབྱུང་བ་མི་འཁྲུལ་ཞིང་དེ་མི་འཁྲུལ་བ་རེད་པ། མི་འཁྲུལ་བ་དེ་ངེས་པར་བཅོམ་ལྡན་འདས་ཀྱི་གསུང་རབ་དགོངས་འགྲེལ་མཁན་པོ་རྣམས་ཀྱི་གཞུང་ད་དེ་གཅིག་པུ་རེད་ཞག་གཞུང་བླ་མ་དམ་པ་རྣམས་ཀྱི་མགུར་གྱི་བུམ་པ་ལས་ཐོས་ཤིང་ངེས་ལ་བདེ་བ་འདོད་པ་སྡུག་བསྔལ་ཅུང་ཟད་ཙམ་ཡང་མི་འདོད་བཞིན་དུ་གཞན་གྱིས་བསྐུལ་ནས་རང་གི་དགེ་བའི་ཕྱོགས་ལ་བློ་ཨ་ག་རེ་ཟེར་ལ་བློ་འགྲོར་མི་ཉན་ད་དངོས་འབྲེལ་བྱས་ན་དོན་འཁྲུལ་ཞིག་རེད་པ། བཅོམ་ལྡན་འདས་ཀྱིས་དགེ་བ་ལས། ཨ་ག་རེ་ཟེར་ལ་བདེ་སྐྱིད་འབྱུང་གི་རེད་མི་དགེ་བ་ལས་སྡུག་བསྔལ་འབྱུང་གི་རེད་གསུངས་བཤད་རེད་འདི་འཁྲུལ་བ་ཡོད་པ་མ་རེད་བ་མི་འཁྲུལ་བ་དེ་ངེས་པ་དེ་བཅོམ་ལྡན་འདས་ཀྱི་གསུང་རབ་གསུངས་བཤད་རེད་དེའི་དགོངས་འགྲེལ་ག་རེ་ཟེར་ན་མཁན་པོ་རྣམས་ཀྱིས་གསུངས་བཤད་དཔལ་ལྡན་བླ་མ་དམ་པ་རྣམས་ཀྱི་མགུར་ནས་གསུངས་བཤད་རེད་མགུར་གྱི་བུམ་པ་ལས་ང་རང་ཚོ་ཐོས་ཐོས་རེད་ཐོས་པ་ཙམ་དུ་མ་ཟད་ཏིས་ཧ་གོ་བ་རེད་དེ་ཙམ་དུ་མ་ཟད་ང་རང་ཚོ་ག་རེ་ཟེར་ན་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་རེད་རེད་བ་རེད་དེ་ག་ས་བདེ་བ་འདོད་ལ་སྡུག་བསྔལ་ཅུང་ཟད་ཡང་མི་འདོད་པ་རེད་དེ་ཨང་གཞན་གྱིས་བསྐུལ་ན་ཡང་དགེ་བའི་ཕྱོགས་ལ་བློ་འཇུག་མི་འདུག་བ། རྨང་ཤིང་ངམ་འདོན་འཕྲུལ་བཞེས་འདུག་བ། དགེ་སྡིག་སྤང་བླང་གི་རྣམ་གཞག་དེ་ཏིས་བཅོམ་ལྡན་འདས་ཀྱི་གསུང་རབ་ལས་གསུངས་པ་ནང་བཞིན་ང་རང་ཚོ་བླ་མ་རྣམས་ཀྱིས་མ་རང་ཚོ་ར་སྤྲད་ནས་ཏིས་ང་ཚོ་ཅིག་ཧ་གོ་བ་རེད་བ་ངེས་རེད་བ། ཨ་མདའ་ན་གཤིས་ཀ་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་རེད་བ། རེད་དེ། ང་རང་ཚོ་དགེ་བའི་ཕྱོགས་ལ་མི་གཞན་དག་ཡར་ག་ཚོད་བསྐུལ་མ་གནང་ནས་འགྲོ་ཁག་པོ་རེད་འདུག་བ་ད་གཞན་དག་ཙམ་ཕ་དེ་བཞག། ཨོ་ཁྱོད་ཚོ་དཔེ་ཆ་ལྟ་དགོས་རེད་དཔེ་ཀློག་སྡུག་རུས་རྒྱག་དགོས་རེད་ཟེར་ཚར་མང་པོ་ལབ་བས་ནས། བློ་དེ་ཡར་འཇུག་གི་མི་འདུག་བ།

འདི་བཅས། ད་བཅས་རང་གི་ཁ་ན་མ་ཐོ་བ། ད་བཅས་པའི་ཁ་ན་མ་ཐོ་བ། རང་བཞིན་ཁ་ན་མ་ཐོ་བ། ད་འདི་རང་ཚོ་མ་འོངས་པ། བཅས་པའི་ཁ་ན་མ་ཐོ་བ། རང་བཞིན་ཁ་ན་མ་ཐོ་བ། ང་རང་ཚོ་གཉིས་ཀ་ཡོད་རེད། ང་ཚོ་སྲོག་གཅོད་ཀྱི་ལས་ལྟ་བུ་བྱས་ན། གཉིས་ཀ་ཚང་འགྲོ་གི་རེད། རང་བཞིན་ཁ་ན་མ་ཐོ་བ་རེད། ག་རེ་ཟེར་ན། སྲོག་གཅོད་ཀྱི་ལས་ཡིན་ཙང། སྡིག་པའི་ལས་ཡིན་ཙང། རང་བཞིན་ཁ་ན་མ་ཐོ་བ་བྱས། བཅས་པའི་ཁ་ན་མ་ཐོ་བ་རེད་ང་རང་ཚོ་བཅོམ་ལྡན་འདས་ཀྱི་སྤྱད་པ། ཅིག་རྗེས་སུ་ཞུ་ནས་ངས་སྲོག་གཅོད་ཀྱི་མེད་དམ་བཅའ་བཅའ་བྱས་རེད་བ། དེ་ཡིན་ཙང། བཅོམ་ལྡན་འདས་ཀྱི་བཅས་པ་དང་འགལ་བའི་ཆ་ནས་ག་རེ་རེད་བཅས་པའི་ཁ་ན་མ་ཐོ་བའི་ཉེས་པ་ཡོང་གི་རེད། རང་བཞིན་གྱི་སྡིག་པའི་ལས་ཡིན་ཙང་ག་རེ་ཡོང་གི་རེད། ག་ས་རང་བཞིན་ཁ་ན་མ་ཐོ་ང་རང་ཚོ་དེ་གཉིས་ཀ་ཡོང་གི་རེད། ད། ད་ནི་དེ་ཡིན་པ། སྡོམ་པ་མ་བླངས་མཁན་ག་ས་ཞེ་ན་སྲོག་གཅོད་ཀྱི་ལས་བྱས་ན། རང་བཞིན་ཁ་ན་མ་ཐོ་བ་ཙམ་མ་གཏོགས་བཅས་པའི་ཁ་ན་མ་ཐོ་བ་ཡོང་བ་ཁོ་བཅས་པ་དང་ལྡན་པ་མ་རེད་བ། ཨོ་དེ་རེད། ད་དེ་ལ་མུ་བཞི་རྩིས་མེད་རྟགས་གསལ་དང་ད་འདུལ་བ་ནང་རྟགས་གསལ་དང་མང་པོ་ཡོང་རེད་དེ་ལ་བཅས་རང།

ཕན་ཡག་དེ་འདི་འདྲ་འདི་འདྲ་བྱེད་དགོས་ས་རྒྱུ་ནི་ཅི་ཐུབ་མ། ཨ་ནི། ད་འདི་བྱེད་རྒྱུ་ཡོད་མ་རེད་ད་འདི་ཁྱེད་རང་གནོད་ཀྱི་རེད་འདི་ཁྱེད་རང་ཚེ་ཕྱི་མ་ཕན་ཆད་ལ་ག་རེ་ཟེར་ན་ཨ་ནི་ཅིག་སྡུག་བསྔལ་སྐྱེ་ཡག་རྒྱུ་ཅིག་རེད་ཟེར་འདི་ད་ང་ང་ཞུ་ཞུ་འཇུག་འགྲོ་བ། འདི་ག་རེ་འདི་ལ་ག་རེ། འགལ་འདུ་ལྟག་སྤྲོད་བྱེད་ཟེར་ང་ཚོ་རྒྱབ་འགལ་ལྟག་ལྟག་འགྲོ་དེ་འདི་ལ་ག་རེ་འགལ་འདུ་ལྟག་སྤྲོད་བྱེད་མཁན་ད་འགལ་འདུ་ལྟག་སྤྲོད་དུ་ཁས། ང་འགལ་འདུ་ག་ཟེར་འགལ་འདུ་ལྟག་སྤྲོད་དུ་ཁས་ལེན་པའི་སྡིག་ཅན་ལོག་ལྟ་ཅན་ཨོ་དེ་ད་དེ་འདྲའི་སྡིག་ཅན་ལོག་ལྟ་ཅན་ཡང་སུ་རེད།

སྙིང་རྗེ་གོ་ལོག་ཟེར་ན། སྙིང་རྗེ་མགོ་ལོག་ལོག་ཡོད་རེད། སྙིང་རྗེའི་ནང་མགོ་འདྲ་བོ་ཡོད་རེད་མགོ་ལོག་ལོག་ཅིག་ཡོད་རེད་ཟེར། མི་རྫིག་པོ་བ་ན་ཡོང། གང་ཟག་ད་སྙིང་རྗེ་གོ་ལོག་ཟེར་འདུག་ང་ལ་དཔེར་ན་འདི་རེད་བ། སོ་སོའི་དགེ་ཕྲུག་རེ་བ་བྱས། ཨ་ནི་དགེ་ཕྲུག་དེ་ད་དཔེ་ཆ་ཡག་པོ་ཞིག་ད་དངོས་འབྲེལ་དཔེ་ཆ་ཡག་པོ་ཞིག་ཨ་ནི་ད་སྤྱོད་པ་ཡག་པོ་ཡོང་ཨ་ནི་ཇུས་ཏོག་དངོས་འབྲེལ་བྱས་ན་འདི་སྤྱོད་པ་རྩུབ་ཙམ་བྱེད་ཅིག་ཕར་ཁོ་ལ་འཁོར་ཅིག་གནས་སྐབས་འདི་བྱུང་དགོས་རེད་བ། འོ་ད་དེ་བྱུང་ན་ཡག་པོ་དེ་ནི་ཁོ་ལ་དཔེ་ཅིག་མ་སྐྱིད་པ་ཡོང་བས་ཁོ་དཀའ་ངལ་འཕྲད་ཁོ་མ་སྐྱིད་པ་ཅིག་རེད་བསམས་ཨ་མཚོས་སྣུན་ཆད་བཞག་ཡིད་དུ་བ་དེ་ལ་ག་རེ་རེད་སྙིང་རྗེ་གོ་ལོག་རེད། སྙིང་རྗེ་ཡོད་པས་ན། གནས་སྐབས་ཁོ་ལ་ཅིག་ཅུང་ཟད་ག་རེ་ཟེར་གནོད་པ་ཡིན་ནའི་ཕུགས་ཀྱི་ཁོ་ལམ་ཁ་ཡག་པོ་བཟོས་ཕུགས་ཀྱི་ལམ་ཁ་དེ་ལ་ཁྲིད་ཐུབ་པ་དེ་སྙིང་རྗེས་ཀུན་ནས་བསླངས་དགོས་རེད་ད་དངོས་འབྲེལ་བྱས་ན་དེ་སྙིང་རྗེ་གོ་ལོག་རེད། འོ་དེ་རེད་ནམ་རྒྱུན་ང་ཚོས་དེ་འདྲའི་གསུངས་འདུག་པ་ལམ་རིམ་ཆེན་མོ་ནང་ཕར་ཕན་བདེ་སྒྲུབ་ཡོང་དུས་སྒང་ལ། བྱུང་ན་ནི་འཕྲལ་ཕུགས་གཉིས་ཀ་ལ་ཕན་བདེ་སྒྲུབ་ཐུབ་པ་རེད་ཡག་ཤོས་དེ་རེད། འཕྲལ་དང་ག་རེ་ཕུགས་གཉིས་ཀ་ལ་ཕན་བདེ་འགྲུབ་ན་ཡག་ཤོས་རེད་ད། དེ་མ་ཡིན་ན་ཡང། འཕྲལ་ལ་གནོད་པ་ཕུགས་ལ་ཕན་པ་དེ་སྒྲུབ་དགོས་རེད་ད། མི་གཅིག་ལ་རེད་བ་གང་ཟག་གཅིག་ལ་འཕྲལ་ལ་གནོད་མཁན་ཕུགས་ལ་ཕན་མཁན་ཞིག་ན་དེ་ངེས་པར་དུ་སྒྲུབ་དགོས་རེད། ད་ཕུགས་ལ་གནོད་མཁན་འཕྲལ་ལ་ཕན་མཁན་དེ་སྒྲུབ་རྒྱུ་ཡོད་བ་མ་རེད། འཕྲལ་ཕུགས་གཉིས་ཀ་ལ་ཕུགས་གནོད་མཁན་དེ་དེ་བས་སྒྲུབ་རྒྱུ་ཡོད་བ་མ་རེད་གསུངས་ད་ང་ཚོ་དགེ་ཕྲུག་ལྟ་བུ་ཡིན་ན་འཕྲལ་ལ་ག་རེ་གནོད་པ་ཡིན་ནའི་ཕུགས་ལ་ཕན་གི་རེད་བ། ཨོ་དེ་རེད་ད་དེ་སྙིང་རྗེ་རང་རེད།

རང་དོན་ཡིད་བྱེད་བསམ་བློ་ཉན་རང་ལྟ་བུ་ཡིན་ན་རང་ཉིད་ད་ཁོ་ནའི་དོན་དུ་ཐར་པ་ཐོབ་ཡག་འབད་རྩོལ་བྱས་ཐར་པ་ཐོབ་ཡག་གཅིག་འདུག་བ་ད་ང་ཚོ་འདི་བསམ་བློ་བཏང་ཐུབ་མི་འདུག་ཚེ་ཕྱི་མ་མངོན་མཐོའི་གོ་འཕང་འགྲོ་ཡག་བསམ་བློ་བཏང་ཐུབ་མི་འདུག་ཚེ་འདི་འབའ་ཞིག་འདི་ཡང་བའི་ཅུང་ཟད་ཅིག་མགོ་འཁོར་བྱས་ག་རེ་ཟེར་ན་འདི་དཔེ་ཞིག་འདུག་བ་ག་རེ་ཟེར་ན་ཁྱི་རྒན་ག་རེ་ཟན་ལ་ཆགས་པ་འདུག་བ་ད་ཨོ་དེ་ཟ་ནི་ཨོའི་མུར་དེ་ད་དེ་མུར་ཡག་ཟ་ཡག་ག་རེ་ཟེར་ན་ཟ་ཡག་འཐུང་ཡག་གཉིད་ཁུག་ཡག་ཨ་ནི་ད་ག་ནང་བཞིན་རྩེད་མོ་རྩེད་ཨོ་དེ་རེད་འདི་མུར་དེར་ད། ཡ། ད་འདི་ཅི། ཉོན་མོངས་བརྒྱད་ཁྲི་བཞི་སྟོང་པོ་འདི་དག་གིས་འཁོར་བ་ཐོག་མ་མེད་པ་ནས་དེང་སང་གི་བར་དུ་གནོད་པ་དང་སྡུག་བསྔལ་དུ་མ་ལ་སྦྱར་འདི་རེ་བ། འོ་འདི། ཕན་བདེ་སྒྲུབ་པ་སྡུག་མེད་གོ་དཀའ་འདི་ཅི། ད་དུང་ཡང་དེ་དག་གི་སྐྱོན་ཅུང་ཟད་ཀྱང་འོ་ལ་མཐོང་བའི་མིག་མེད་པ། ལྡེར་སོ་སྐམ་པོ་དེ། ལྡེར་སོ་སྐམ་པོ་ལྟ་བུའི། ཨ་ནི། ཨ་ནི། ག་ཟེར།

རྒྱུན་ལ་གྲུབ་ཐུབ་མི་འདུག་བ་ད་བཏང་ན། འོ་དུས་རེད་ད་དུང་ཡང་དེ་དག་གི་སྐྱོན་མ་མཐོང་པ་རེད་ག་རེ་སྐྱོན་མ་མཐོང་པ་ཟེར་ན་ཉོན་མོངས་ཀྱི་རིགས་ཤིག་འདུག་སྐྱོན་དེ་ང་ཚོ་ཅུང་ཟད་ཀྱང་ཨ་ནི་ཅིག་ག་ཟེར་ཅུང་ཟད་ཀྱང་མཐོང་ཡས་མིག་མེད་པ་རེད། མིག་མེད་པར་ལྡེར་སོ་སྐམ་པོ། ལྡེར་སོ་སྐམ་པོ་ལྟ་བུའི་ཧ་རེ། ཧ་རེ་ལོང་དེ་ཡང་འདིར་འདུག། ལྡེར་སོ་སྐམ་པོ་ཟེར་དུས་ད་ལྡེར་སོ་ཟེར་དུས་འདི་ཡིན་ཟེར་དཔེར་ན་འཇིམ་པས་བཟོས་བཞག་པའི་མི་འདྲ་ཅིག་འདག་པག་བཟོས་བཞག་མི་འདྲ་བོ་ཅིག། ད་ཚེ་གོང་མ་མཐོང་ང་ང་ཚོ་ཉོན་མོངས་བརྒྱད་ཁྲི་བཞི་སྟོང་གིས་ང་རང་ཚོ་བའི་དེ་འདྲའི་གི་སྡུག་བསྔལ་དང་གནོད་པ་མང་པོ་ཞེ་པོ་ཅིག་ང་རང་ཚོར་བསྐྱལ་རེ་དེ་ད་དུང་ཁོ་ཚོའི་དཔེ་ཅིག་ཉེས་པ་དེ་ང་ཚོས་ངོས་མ་ཟིན་པ་ཆེར་བ་སྐྱོན་རེ་དེ་ངོས་མ་ཟིན་ད་དུང་དཔེ་ཅིག་འདག་པག་གི་ཡ་བཟོས་བཞག་པའི་མི་འདྲ་པོ་ཅིག་ཐོམ་ཆིག་ཆིག་དེ་ཧ་ཅི་འདུག་བ། ད་འདི་བ་དེ། འདག་པག་བཟོས་བཞག་པའི་མི་ནང་བཞིན་ང་ཚོ་ཁོ་ཚོའི་ང་ཚོ་འདུག་བྱ་བྱེད་པ་དེ་འདྲ་ཧ་གོ་གོ་དེ་གོ་མི་འདུག་བ། ད་དུང་འདག་པག་བཟོས་མི་ནང་བཞིན་ཐོམ་ཆིག་ཧ་རེ་ཧོ་རེ་དེ་ཧ་དེ་སུ་རེད་ཟེར་ན་རང་གཅེས་པ་གཅེས་འཛིན་འདི་འོག་ལ་བསྡད་བྱུང་རེད་ཟེར་བ་འདི་གསུང་དགོས་ཟེར་ལྡེར་སོ་སྐམ་པོ་ཟེར་ན་འདི་བྱ་གི་འདུག་བ། ལྡེར་སོ་སྐམ་པོ་ལྟ་བུའི་ཧ་རེ་ཟེར་ན། ཧ་རེ་ལོང་ཧ་རེ་ཡ་ལོང་འདུག་ཟེར་ཐོམ་གྱིས་ལངས་དེ་ཡིན་ཏེ་འདི་རང་གཅེས་པའི་གཅེས་འཛིན་འདིས་བྱས་རེད་ཁོས་ཧ་གོ་མ་བཅུག་པ་རེད། ཉོན་མོངས་ཀྱི་ཉེས་དམིགས་ཧ་གོ་མི་འདུག་བ། ཨ། རང་གི་ཉེས་དམིགས་ཉོན་མོངས་ཀྱི་ཉེས་དམིགས་ཧ་གོ་མི་འདུག་བ། ཧ་མ་གོ་ཡ་དེ་ཐོམ་ཆེ་ཆེ་དེ་སུས་བྱས་རེད་རང་གཅེས་པའི་གཅེས་འཛིན་ལྡེར་སོ་སྐམ་པོ་ཧ་རེ་ཡ་ལོང་ཁོས་བྱས་རེད་ཟེར་བ་དེ་ཁོ་ཁོ་རེད་ཟེར་བ་དེ་ཧ་རེ་ལོང་ཟེར་ཧ་གོ་རེད་བ། ཐོམ་ཆིག་ཆིག་ཡར་ལངས་ནས་བྱུང་བ་བསམ་རྒྱུ་བསམ་རྒྱུ་དྲན་རྒྱུ་མེད་པ་ཅི། འོ་ད། འདག་པག་བཟོས་བཞག་པའི་མི་ཅིག་ཡར་དེ་གར་བསླངས་བཞག་པ་བསམ་རྒྱུ་དྲན་རྒྱུ་ཡོད་མ་རེད་ད། ད་ཁོས། བསམ་རྒྱུ་དྲན་རྒྱུ་མེད་པ་སྲིད་ག་ལ་ཡོང། ཉོན་མོངས་པའི་ཉེས་པ་དེ་འདྲ་ཅིག་ཁྱོན་ནས་བསམ་ཧ་གོ་གི་མི་འདུག་ང་ཚོས། དཔེར་འདོད་ཆགས་ཉེས་དམིགས་ང་ལྟ་ཐུབ་མི་འདུག་བ། ཞེ་སྡང་ཉེས་དམིགས་ལྟ་ཐུབ་ལྟ་ཐུབ་མི་འདུག་བ། གཏི་མུག་ཉེས་དམིགས་ལྟ་ཐུབ་མི་འདུག་བ། ད་དུང་ཁོ་ཚོ་དང་དུ་བླངས་ནས། འདོད་ཆགས་སྐྱེས་སོང་ཁོའི་འོག་ལ་རྒྱུག་རྐྱང་རེད། ཞེ་སྡང་སྐྱེས་སོང་ཁོའི་འོག་ལ་རྒྱུག་རྐྱང་རེད་ལགས་སོ་ཟེར་ད། ཨ། ག་བར་འགྲོ་ཟེར་ན་འགྲོ་ཟེར་ཡ་ཞེས་པར་བ། དཔེར་ན་ཅ་ལག་ཞིག་འདོད་ཆགས་སྐྱེས་སོང་ལགས་སོ་ཟེར་ད་ཅིག་འདུག་ཟེར་ན་ས་ཡིན་རང་ཉོ་གར་འགྲོ་གི་ཟེར་རྒྱུག་འགྲོ་གི་འདུག་བ། ར་ང་ཚོའི་ཡོང་གི་འདུག་བ་དེ། ད་འདི་ཡིན་གཅིག་མིན་གཅིག་ཉོ་དགོས་འདུག་འདི་དཔེ་ཡག་པོ་འདུག་ཟེར་ཅ་ལག་འདི་ཡག་པོ་ཞིག་འདུག་ཟེར་ད་གི་ལགས་སོ་ཟེར་རྒྱུག་འགྲོ་གི་རེད། ཨ་ར་མ་ར་ད་ཐབས་ཤེས་འདྲ་མ་འདྲ་བཏང་བྱས། ང་ད་འདི་རེད་ད་མི་ཁོང་ཁྲོ་ཞིག་སྐྱེས་སོང་ན་ཁོས་ག་རེ་ལབ་པ་ནང་བཞིན

ཕྲ་མོ། ཚིག་རྩུབ་ངག་འཁྱལ་ཞིག་ཏུའོ། རང་གཅེས་པའི་གཅེས་འཛིན་དེའི་དབང་དུ་སོང་བརྣབ་སེམས་གནོད་སེམས་ལོག་ལྟ་གཅིག་ཏུའོ། དེ་སྤྱོད་པ་རྣམས་བཏང་ན་ས་ཕྱི་དགྲ། ཀ་སང། ཕྱི་དགྲ་དང། ཕྱི་དགྲ་དང། ནང་འཁྲུག། ཀ་སང། ཕྱི་དགྲ་དང་ནང་འཁྲུགའོ། དེ་ཕྱི་ཕྱི་རོལ་བའི་དགྲ་དང་ང་རང་ཚོ་ནང་འཁྲུག་ཤོར་བཅུག་མཁན། དེ་བཞིན་གནོད་པ་ཐམས་ཅད་འབྱུང་བའི་ལྟས་ངན། དེ་བལྟས་འདུག་ད། དེ་བཞིན་གནོད་པ་ཐམས་ཅད་འབྱུང་བའི་སྔ་ལྟས་ལྟས་ངན་སྤྱི་བོ་མགོ་ཅན་ལྟ་བུ་འདི་ཡང་རང་གཅེས་འཛིན་འདི་རེད། རེད་པ། ང་ཚོ་ཕྱིའི་དགྲ་དང་ནང་འཁྲུག་ཤོར་བཅུག་མཁན་ཁོ་རེད་པ། རང་གཅེས་པར་གཅེས་འཛིན་ཡིན་འདི་ཡོད་ད་ཕྱིའི་དགྲ་དང་འཐབ་རྩོད་བྱུང་རུང་ཨོ་དེ་རེད་ཨོ་དཔྱད་པ་བཏང་ན་ཕྱིའི་དགྲ་དང་ནང་འཁྲུག་ཨ་འདི་ཅི་གནོད་པ་ཐམས་ཅད་བྱུང་གི་ལྟས་སྔ་ལྟས་སྔ་ལྟས་ཟེར་ན་ཧ་གོ་རུང་ལ་ད་འདི་མ་ཡོང་གོང་ལ་ཅིག་དངོས་ལ་ག་སེ་བྱུང་ཡག་རྟགས་བྱུང་འདུག་དེ་ལ་སྔ་ལྟས་སྔ་ལྟས་དེ་ག་སེ་ན་ལྟས་ངན་བྱིའུ་མགོ་སྔོན་ཨོ་ལགས་སོ་མགོ་སྔོ་མགོ་སྔོ་པོ་དེ་རེད་ད་བྱིའུ་ལྟས་ངན་བྱིའུ་མགོ་སྔོ་པོ

འོ་འདི་འང་ཁོ་ཡིན་ཟེར་བ་འོ་འདི་དང་དེ་ལས་བྱས་ན་ཚགས་འདུག་བ་དྲང་པོ་བྱས་ན། འོ་འདི་དང་ལྟས་ངན་འུག་རུ་བྱིའུ་མགོ་བྱེད་དེ་འང་རང་གཅེས་འཛིན་འདི་ཡིན། གཞན་ཡལ་བར་འདོར་བའི་བློ་ཤེས་པར་བྱས་ལ། ད་མདོ་དོན་གཞན་ཡལ་བར་འདོར་བའི་བློ་རུ་ནི་ཤེས་པར་བྱས་ལ། གཞན་ཡལ་བར་འདོར་བའི་བློ་རུ་ཤེས་པར་བྱས་ལ། དེ་ལ་དགྲ་གཅིག་གིས་བཟུང་ལ། ཨ་ནི། དགྲ། དགྲ། ག་ས་ན། དགྲ་ཟོན་གྱི། དགྲ་ཟོན་གྱི། རུ་ཆེ་བར་བྱ། དེས་དགྲ་ཟོན་ཨོ་འདིར་བཞག། ད་གཞན་ཡལ་བར་འདོར་བློར། ཨ་ནི་ཤེས་པར་བྱེད་ད་རང་གཅེས་པར་འཛིན་པའི་གཅེས་འཛིན་འདིའི་སྐྱོན། ད་གཞན་ཡལ་བར་འདོར་བློ་འདིའི་སྐྱོན་ཤེས་པར་བྱས་ནས། ཨ་དེ་ལ་དགྲ་གཅེས་ཀྱིས་བཟུང་ད་ང་ཚོ་དགྲ་གཅེས་སུ་གཏོང་བ་ལ་དམིགས། ང་ཚོ་མ་སུན། མདའ་མ་སུན་ནོ་དཔེ་ཅིག་མདའ་འཕངས་སའི། ཅིག་ང་ཚོ་མ་སུན་འབེན་རེད་ཁོ་བཟུང་གོ་རེད། ད་འཛུགས་འཛུགས་སུ་ཡོད་རེད་པ་དགྲ། ད་ནམ་རྒྱུན་ང་ཚོའི།

ད་རུ་བྱེད་ཡ་ཞོར་ལ་ད་ང་ཚོ་ཅིག་དམག་རུ་སྒྲིག་ཡ་བྱེད་ཨོ་དེ་ད་ཁོ་ལ་སྒྲིག་དགོས་རེད། ད་ང་ཚོ་གཞན་དག་སྒྲིག་ཡ་ཡོད་མ་རེད་གཞན་གཅེས་པར་འཛིན་པའི་གཅེས་འཛིན་གྱི་ཡོན་ཏན་དྲན་ཞིང་ཁོ་རང་གི་སྐྱོན་ཧ་གོ་གཞན་གཅེས་པར་འཛིན་གཅེས་འཛིན་གྱི་ཡོན་ཏན་བྱམས་པ་དང་སྙིང་རྗེ་དང་བཅས་ཀྱི་མདའ་དང་མདུང་མཚོན་བཟུང་ནས་ད་ཁོ་དགྲ་རུ་ལྟ་དགོས་རེད་འདི། དགྲ་ཟོན་གྱི་ག་ས་ན་ཁོ་དགྲ་དེ་ཚུར་ཡུན་ཅིག་མ་ཡོང་ཡ་གི་ད་ཅིག་ཐབས་ཤེས་བཏང་ཡ་གི་ད་འགོག་བཀག་ཡ་གི་ཨང་ཅིག་འདི་ཅིག་གོ་རེད་དགྲ་ཟོན་གྱི་རུ་ཆེ་བར་བྱ་དེ་ད་ཕ་དམག་ཐབས་བྱེད་ཡ་གི་ཐབས་དེ་རེད་པ། འཕགས་པ་ཞི་བ་ལྷའི་ཞལ་ནས། ཁྱོད། རྒྱལ་སྲས་ཆེན་པོ་ཞི་བ་ལྷ་རེད་བ། ཁྱོད་ཀྱིས་ཁོ་བོ་གང་ལགས་ཀྱི་སྔོན་གྱི་བདུད་དེ་གཞན་ཡིན་ཏེ་ད་འདི་རེད་དང། ད་ཁྱོད་ཀྱིས་ཁོ་བོ་གང་ལགས་ཀྱི་སྔོན་གྱི་བདུད་དེ། གཞན་ཡིན་ཏེ། ངས་མཐོང་ད་ཁྱོད་གང་དུ་འགྲོ་ཁྱོད་ནི་དྲེགས་པ་ཀུན་གཞོམ་བྱ། ད་ཁྱེད་རང་ང་མགོ་སྐོར་བཏང་ཡ་དང་ང་དཔེ་ཅིག་ཕུང་བཅུག་ཡ་དེ། ད་དུས་ཚོད་དེ་སྔ་མའི་དུས་ཚོད་དེ་རེད་དང། ད་ལྟ་ན་ངས་ཁྱེད་རང་གི་སྐྱོན་མཐོང་ཚར་རེད་ད་ཁྱོད་ང་དཔེ་མགོ་སྐོར་བཏང་ཡ་དང་ང་ལ་དཔེ་གནོད་པ་བྱེད་ཡ་གི་རེ་བ་དེ་མ་བྱེད་ད། ད་ཁྱེད་རང་ང་དཔེ་ད་འདི་པ་སྡུག་བཅུག་རེད་ང་དཔེ་བརླག་བཅུག་རེད་ང་དཔེ་རང་མགོ་སྐོར་བཏང་རེད་ད་འདི་ཁྱེད་རང་གི་ད་འདི་སང་ཀེས་ཁེབས་སང་གིས་ད་དེང་ཕྱིན་ཆད་ཁྱེད་རང་ངའི་འོ་ད་ང་སོང་མ་སོང་ཁ་བརྡས་བྱ་གིན་སྐད་ཅིག་རེད་པ། ཁྱེད་རང་ང་ཕུང་བཅུག་ཡ་དེ་སྔ་མའི་དུས་ཚོད་དེ་རེད་ད་ལྟའི་དུས་ཚོད་ཆ་ལ་ངས་ཁྱེད་རང་གི་སྐྱོན་མཐོང་སོང། ད་ངས་ཁྱེད་རང་མེད་པ་བཟོ་གིན་ཟེར་ཚིག་དེ་རེད། ཨོ། ཁྱོད་ཀྱིས་ཁོ་བོ་གང་བརླགས་ཀྱི་སྔོན་གྱི་དུས་དེ་གཞན་ཡིན་ཏེ། ངས། མཐོང། ད་ཁྱོད་གང་དུ་འགྲོ་ད་ངས་ཁྱེད་རང་གི་སྐྱོན་ཆ་ཚང་མཐོང་སོང། ཁྱེད་རང་གི་རྫུན་རྐུབ་ཐབས་རྫུན་ཆ་ཚང་ངས་མཐོང་སོང། ད་ཁྱོད་གང་དུ་འགྲོ་ད་ཁྱོད་ག་བར་འགྲོ་གི་ཡིན་ད་འདི་རེད། ད་འགྲོ་ས་གཅིག་མི་འདུག་ཡོད་མ་རེད་ད་ག་བར་འགྲོ་གི་རེད།

བདག་གིས་གཞན་ལ་ཁྱོད་བཙོང་གིས་ད་ངས་ཁྱེད་རང་གཞན་ལ་བཙོང་གི་ཡིན་ཟེར་གྱི་འདུག་བ། ད་བཙོང་ཟེར་ནའི་མི་འདུག་གང་ལྟར་ཡང་དུ་ཁོ་ས་བོན་དང་བཅས་པ་སྤང་ཡག་དེ་རེད་བ་ཨོ་དེ་རེད། ད་བཙོང་ཟེར་ག་པར་བཙོང་དགོས་ཟེར་ན། ཡ་ད་ཁོ་ས་བོན་དང་བཅས་སྤངས་ཟེར་འདི་སྐད་ཆ་རེད་བ། བདག་ནི་བདག་གིས་གཞན་ལ་ཁྱོད་བཙོང་གིས། སྐྱོ་བར་མ་སེམས་ཞོ་ཤ་ཕུལ། ཨོ་དེ་རེད་ད་སྐྱོ་བར་མ་སེམས་ད་ཁྱེད་རང་སེམས་སྐྱོ་དགོས་མ་རེད། ད་ངས་ཁྱེད་རང་གི་རྫུན་རྐུབ་ཆ་ཚང་བཏོན་ཚར་རེད། ད་ངས་ཁྱེད་རང་ཅིག་ང་རྒྱལ་དྲེགས་པ་ཐམས་ཅད་མེད་པར་བཟོས་ཡག་བདུད་རྩི་བསླེས་བཞག་རེད། ད་ངས་ཁྱེད་རང་གཞན་ལ་བཙོང་གིས་ད་ཁྱེད་རང་སེམས་མ་སྐྱོ། ཞོ་ཤ་ཕུལ་ད་ཞབས་ཏོག་གྱིས་ཞོ་ཤ་ཕུལ་ཟེར་ག་ལབ་འོ་རེད། ཞབས་ཏོག་གྱིས། ནོར་བཞག་དགོངས་དག་ཐུགས་དེ་ངས་ཁྱེད་རང་ད་བར་སྡུག་བཅུག་ཡག་དེ་ངས་ནོར་འཁྲུལ་ཤོར་བཞག་ངས་དགོངས་དག་ཐུགས་དེ་ཞུས། ཨ་ངས་དེས་ག་རེ་རེད།

འདི་བྱེད། ད་གལ་ཏེ་དང་ད་ངས་ཁྱེད་རང་ཕར་སེམས་ཅན་རྣམས་ལ་མ་བྱིན་ན། ཁྱེད་རང་གིས་ང་ཅིག་ག་རེ་ཟེར་ན་ཁྱོད་ཀྱིས་ཁོ་བོ་དམྱལ་བ་ཡི་སྲུང་མ་རྣམས་ལ་བྱིན་དུ་ངེས། ད་དང་ད་ང་རང་ཚོ་རང་གཅེས་པར་འཛིན་པའི་གཅེས་འཛིན་ཁོ་ཕར་སེམས་ཅན་རྣམས་ལ་ཕར་མ་བྱིན་ན། ཉིན་མོ་གཅིག་རང་གཅེས་པར་འཛིན་གཅེས་འཛིན་ང་ཚོ་ག་རེ་བྱས་བྱ་བ་རེད། དམྱལ་བའི་སྲུང་མ་ལ་ཕར་སྤྲད་ཤིག་ད་ད་ང་ཚོ་སུ་མགྱོགས་བལྟ་རྒྱུ་རེད་ཁོ་མགྱོགས་ད་ང་ཚོ་མགྱོགས་བལྟ་རྒྱུ་རེད། ད་ཁོ་མགྱོགས་ན་ཁོ་ཁེ་བཟང་རེད་བ། ད་ཁོས་ང་རང་ཚོ་ཁོའི་ཕ་མ་ང་ཚོ་ཁོ་རང་གཅེས་པར་འཛིན་གཅེས་འཛིན་ཕར་བཟོས་མ་ཚར་བའི་ཁོས་ང་ཚོ་དམྱལ་བའི་སྲུང་མ་རྣམས་ལ་ཕར་བྱིན་ཟིན་ན་ཚར་ཚར་རེད་བྱས་ཙང་དམྱལ་བའི་སྲུང་མ་རྣམས་ལ་བྱིན་དུ་ངེས་ཨོ་དེ་ད་ངས་ཁྱེད་རང་སེམས་ཅན་རྣམས་ལ་ཕར་མ་བྱིན་ན་ཨ་ཉི་མ་གཅིག་ཁྱོད་ང་དམྱལ་བའི་སྲུང་མ་ལ་ཕར་བྱིན་སྲིད་རེད་བྱས་ཙང་ད་དམྱལ་བའི་སྲུང་མ་ལ་མ་བྱིན་པའི་སྔ་རོལ་དུ་ངས་ཁྱེད་རང་སེམས་ཅན་རྣམས་ལ་ཕར་བྱིན་ཤག་གིས་ཨོ་རེད་བ། གལ་ཏེ་དེ་ལྟར་རེ་རྟག་ཞིག་ཁོ་བོ་བྱིན་པས་ཡུན་རིང་སྡུག་ཡ་གལ་ཏེ་དེ་ལྟར་རེ་རྟག་ཞིག་ཁོ་བོ་བྱིན་པས་ཡུན་རིང་སྡུག་ད་ནི་ཁོན་རྣམས་དྲན་བྱས་ཏེ་ཁྱོད་ཀྱི་རང་དོན་སེམས་པ་གཞོམ་ཨོ་དེ་རེད། གལ་ཏེ་དེ་ལྟར་རེ་ཞིག་ད་རེ་ཞིག་ད་རེ་ཞིག་ད་དོན་ག་རེད་ཁྱེད་རང་གིས་དེ་འདྲ་ང་ལ་གནོད་པ་བྱས་ཏེ་གནས་སྐབས་ཙམ་ཡིན་ན་ད་འགྲིག་གི་འདུག་རེད་བ་རེ་ཞིག་ད་ཡིན་ན་ཡིན་ན་དེ་མ་རེད།

ཟུར་གྱི་རྒྱལ་མཚན་ཅིག་གཏོར། ད་དེ་དེ་མིན་ལབ་སྲོལ་མང་པོ་བྱུང་བ་རེད། བློ་གསལ་གླིང་ནས་གཞུང་གནས་འདེམས་སྒོར་ཅིག་བྱེད་འོ་རེད་ཨོ་དེ་དེ་དག་ཅིག་གཞུང་གནས་འདེམས་དགོས་ཚར་འདི་འགྲིག་གོ་ཨོ་མ་རེད་ཚེ་ཡ་དེ་རེད་འདི་དེ་ཡིན་སྲིད་མ་ད་ཐོག་འབབ་ནི་ཀུ། ཅིག་གི་གཞུང་གནས་དེ་འབྲེལ་བ་ཡོང་གོ་ཡ་ཡོད་མ་རེད་མ་དེ་ག་ནས་ཀྱང་འདི་ལ་ཡ་འདི་ལབ་པ་རེད། ཐོག་འབབ་ཁོ་ཚོ་རྒྱལ་མཚན་ཅིག་གཏོར་ད། སྟབས་ཡག་ཅིག་ལ་མི་དང་དུད་འགྲོ། སེམས་ཅན་དེ་འདྲ་ཅིག་ཐེབས་མི་འདུག་པ། ད་ང་ཚོ་འབྲུག་སྐད་ཆེན་པོ་རྒྱག་དུས་ང་ཅིག་ཟ་ཡ་བྱོས་རེད་ཐོག་སྲིད་དུ་ཨང། ད་བོད་ཐོག་བོད་ནི་རི་རི་དང་འདུག་མང་པོ་འབབ་ཡོང་འདུག་ག་ཐོག་འབབ་ནི་ཁབ་ཏུ་ས་འཁོར་ཡང་ཀློག་ནས་ཞི་བོ་དཔེ་ཅིག་ས་གཏིང་ཟབ་པོ་བྲུས་བཞག་གི་རེད།

ད་ནི་ཁོ་བདེ་ཁོ་ལ་ཁ་གཏད་གཅོག་ཐུབ་མ་སོང་ད་ངས་ཁོ་ལ་ཅིག་བྱེད་ཐུབ་མ་སོང་སོང་ཡང་ལ་ལ་གཉེན་མ་ཐུབ་ནས་སོ་སོའི་གཉེན་སྐྱོང་དགོས་ཡག་དེ་སྐྱོང་མ་ཐུབ་ནས་ཡང་སྡུག་བསྔལ་མདོར་ན་སྡུག་བསྔལ་དེ་མདོར་ན་ལ་ལ་ཅིག་སྡུག་ཏུ་བཅུག་ལུང་ལུང་ཅིག་སྡུག་ཏུ་བཅུག་བ་ཐམས་ཅད་ལེ་ལན་རྩ་བ་ངོས་བཟུང་ད་ལ་ལ་ཅིག་ང་ཚོ་སྡུག་ཏུ་བཅུག་མཁན་ཆ་ཚང་ཁོ་རེད་ཤག་ལེ་ལན་གྱི་རྩ་བ་ཆ་ཚང་ཐུག་ས་ག་པར་ཐུག་ཟེར་ན་འོ་ལགས་སོ་ལེ་ལན་ཐམས་ཅད་གཅིག་ལ་བདའ་ནང་བཞིན་རྩ་བ་འདི་རང་གཅེས་པ་གཅེས་འཛིན་འདི་རེད་ཤག་ངོས་འཛིན་པ་བྱའོ་འདི་རེད་ད་ང་ཚོ་ནམ་རྒྱུན་འདི་རེད་འདུག་ཨ།

རེད་པ། ད་འདི་ག་ས། ང་རང་ཚོ་སྙིང་གི་ཞེ་ཕུག་ལ་བསྡད་ནས་ཨ་ནི་ཅིག་སྡིག་པ་བསོད་ནམས་མ་ཡིན་པའི་ལས་དཔག་ཏུ་མེད་པ་བསགས་ནས་མི་དང་མི་མ་ཡིན་པའི་གནོད་བྱེད་ཐམས་ཅད་སྤྱན་དྲང་མཁན་དེ་ཁོ་རེད་གསུངས་སོང། ད་ཆ་གསུམ་བཏང། གནོད་པ་ག་ས་མི་དང་མི་མིན་གནོད་པ་ཐམས་ཅད་སྤྱན་དྲང་མཁན་དེ་ང་རང་ཚོར་གྱུར་ཡོད་རེད་ད། འོ་དེ་རེད་ད་ཆ་གསུམ་བཏང་ཟེར་དེ་འོ་འདྲ་ཞིག་གི་ནོར་བསྡད་འདུག་བ། དེ་རེད། ད་ག་ནང་བཞིན་ཤེར་སྙིང་ཤེར་སྙིང་བདུད་ཟློག་མང་ས་མཐའ་མ་ཟློག་པ་རྒྱག་གི་འདུག་ག་ས། ད་དེ་རིགས་བདག་ཅག་མི་མཐུན་པའི་ཕྱོགས་ཐམས་ཅད་ཕྱིར་ཟློག་པར་གྱུར་ཅིག་མེད་པར་གྱུར་ཅིག་ཞི་བར་གྱུར་རབ་ཏུ་ཞི་བར་གྱུར་ཅིག་བརྡབ་ཀྱི་འདུག་བ་བར་ཆད་མི་མཐུན་པའི་ཕྱོགས་ཟེར་ང་ཕྱི་ལོགས་བསམ་བསྡད་འདུག་བ་འཇིགས་སུ་རུང་ཆེན་པོ་ཅིག་ད་དེ་རིགས་དུག་ཁོང་ཁྲོ་ཅན་འདི་སྒང་ཟློག་གྱུར་འདི་སྒང་ཅིག་གི་འདུག་བ། ཤེར་སྙིང་འདོན་ཤེར་སྙིང་འདོན་ཆུ་ཡིན་དོན་ག་ས་ག་ས་ཤེས་རབ་སྙིང་པོ་མ་དེ་ཟློག་གྱུར་ཅིག་ན་ཁོའི་སྒང་ལ་ཟློག་པར་གྱུར་ཅིག་མེད་པར་གྱུར་ཅིག་ཞི་བར་གྱུར་ཅིག་རབ་ཏུ་ཞི་བར་གྱུར་ཅིག་ཁོའི་སྒང་ལ་ཟློག་གྱུར་ཅིག། ད་ག་ནང་བཞིན་ད་དྲུག་ཅུ་མ་བརྒྱབ་པས་ནི་རང་གཅེས་འཛིན་སྒང་ལ་རྒྱག་དགོས་རེད་ཟེར་གྱི་འདུག། ཨ་ནི་གཏོར་རྒྱག་ཅིག་འཕེན་པས་ནི་རང་གཅེས་འཛིན་སྒང་ལ་འཕེན་དགོས་རེད། རེད་རེད་པ་ད་ཁོ་དཔེ་ཅིག་དཔེ་སྐྱིད་པོ་ཞིག་ལྷོད་ལྷོད་བཞག་པས་ནི་དགའ་བ་གཏོར་མ་བཏང་པས་ནི་དགའ་བ། ཅིག་ང་ཚོ་མོ་སོང་ཅིག། ཆ་གསུམ་རེ་ཞིག་ཕུལ་བས་ནི་གནོད་པ་འདི་ནི་ཞི་ཡ་མི་འདུག་བ་ཁོ་འདི་གནོད་པ་སྤྱན་འདྲེན་བྱེད་ཀྱི་འདུག་བ་འོ་དེ་ཡིན་ཙང་ད་ནམ་རྒྱུན་ང་ཚོ་ཅིག་ལ་ཡ་སོས་ཏུ་འགྲོ་ཡོང་གི་འདུག་བ། ད་དཔེ་ཅིག་ག་བསམ།

གཏོར་མ་འཕེན་མཁན་འདྲ་བོ་ཞིག་ནས་འཕེན་ནས་སྔོན་ལ་སྔོན་འགྲོའི་ཁོ་ལ་འཕེན་དགོས་རེད་ཁོ་ལ་འཕེན་ནས་ཨ་ཟོར་འཕེན་ཟོར་འཕེན་ཟོར་ངོ་ཟོར་འཕེན་བྱེད་ཀྱིན་ཨ་ནི་ཁོ་ལ་ཟོར་འཕེན་དགོས་རེད་ཟོར་འཕེན་ཟེར་འདུག་བ་ལ་གཏོར་རྒྱག་རྒྱག་མཁན་ཅིག་དེ་དྲི་མ་ཁོ་ལ་རྒྱག་དགོས་རེད། འོ་འདི་མ་རྒྱག་ན་ད་ག་ཚོད་བྱས་པས་ནས་ཕན་ཡ་མི་འདུག་བ་དྲང་པོ་བཤད་ན་རེད་པ། ད་ཕལ་ཆེར་ཡོད་སྲིད་མ་རེད། ཨོ་ཅི་ད་ནམ་རྒྱུན་ང་ཚོས་འདི་གཏོར་རྒྱག་རྒྱག་དུས་མང་པོ་ཅིག་དམིགས་རྣམ་བྱེད་དུས་ང་རང་གཅེས་པ་ན་གཅེས་འཛིན

འོ་དེ་མ་གཏོགས་གཅེས་འཛིན་འདི་དཔེ་ཅིག་ལྷོད་ལྷོད་བཞག་ཁོ་རང་སྙིང་གི་ནང་དུ་བཞག་བཞག་པས་ན་ཕྱི་རོལ་ག་ཚོད་ཟློག་པར་ཞི་བར་མེད་པར་ཞི་ཡ་འཁོར་ཡོད་མ་རེད་པ། གང་ཟིན་རྒྱུད་འདི་མ་ཆོད་ན་ཕྱི་རོལ་དགྲ་དེ་རྒྱུན་དུ་ཞི་ཐུབ་མི་འདུག་བ་དེ་རེད། ད་ནི་སྤྱོད་འཇུག་ནང་ག་ས་ག་ས་སྔ་མ་ཕྱིན་ཚར་བ་དགྲ་རྒྱུན་དུ་སྡོད་ཡོད་མ་རེད་ང་ཚོ་མི་དང་མི་མིན་གྱི་གནོད་པ་ག་ཚོད་དགོས་དགོས་ཡོད་གླེགས་འོས་སུ་རེད། འོ་འདུག་སེ་རེད། ཨ་ད་ག་ནང་བཞིན་ད་ནི་འདི་ལྟ་བ་ག་ས་ཨོ། ད་ད།

ང་རང་གཅེས་པར་བྱེད་ཅིང་བདག་ཏུ་བཟུང་བའི་བདག་འཛིན་ཉིད་གཞི་ལ་བཞག་ན་འདི་ཉིད་ཕར་ང་ཚོའི་སེམས་རྒྱུད་ནས་ཕར་ཕྱིར་བསྐྲད་པའི་མོས་པ་ཁོ་ནའི་ནམ་རྒྱུན་ནང། གཟུངས་སྔགས་ག་རེ་བགྲང་བའི་ཚུལ་མི་འདོད་ན་ཕྱི་ལོགས་བྱས་མེད་ཨ། ཚུར་བགྲངས་ནས། གཟུངས་སྔགས་མང་པོ་གཅིག་དངོས་གྲུབ་དང་བྱིན་རླབས་ཚུར་ཞུ་ཡ་རྐྱང་རྐྱང་རེད་འདུག་སོ་དེ་ཡིན་ཙང་ཚུར་བགྲང་དགོས་པ་རེད། ད་ད་ལྟ་དམིགས་བསལ་གྱི་ག་ས་སེང་གདོང་མ་དེ་ཕར་བྱེད་ཀྱི་འདུག་བ། ད་འདི་ཁོ་རང་གཅེས་པར་བྱེད་ཅིང་བདག་ཏུ་བཟུང་བའི་བདག་འཛིན་ཉིད་ག་རེ་རེད། ད་མཐའ་ཡི་རྒྱ་མཚོའི་ཕ་མཐར་བསྐྲད་པའི་མོས་པ་བྱེད་དགོས་རེད་ཟེར་གྱི་འདུག་བ་འདུག་སེ། མོས་པ་བྱས་ནས་རེད་པ་ཁོའི་སྒང་ལ་བསམ་ནས་ཨ་ཀ་ས་མ་ར་འོ་འདུག་བསམ་དང་ནི། ཨ་ནི་གཅིག་འཕེན་དགོས་པ་ཞིག་རེད།

ཁྱེད་རང་ཚོ་སྤུ་གུ་ཆུང་ཆུང་གི་ཉམས་མྱོང་ཡོད་ཀྱི་རེད་བ། སྤུ་གུ་གཉིས་རྒྱག་རེས་ཨ་ད་ཤོར་ཡོད་སོང་ན། དེ་དེ་རིང་ཉིན་མ་དེ་ཁོ་དེ་རྒྱལ་བས་ནས་སང་ཉིན་དེ་ཁོས་སྤུ་གུ་ཞེ་ད་དེ་རོགས་པ་གཉིས་སུ་མཐུན་ཡང་བཅོམ་དུ་མེད་པའི་གཅོང་པོ་འདུག་བ། འོ་དེ་རེད་ད་ཐ་མལ་པའི་དགྲ་ཟེར་དེ་འོ་འདུག་ཟེར་ཉིན་མོ་གཉིས་རེ་ཡང་ཕན་འགྲོ་གི་འདུག་བ། ད་ཉོན་མོངས་པའི་དགྲ་ཟེར་དེ་གཅིག་གཙང་མས་བཏང་ཟིན་ན་ཡང་བཅུག་ཡོང་བ་ཉོན་མོངས་དགྲ་ཚུལ་དེ་འདྲ་མིན་ཉོན་མོངས་ཉོན་མོངས་ཤེས་རབ་མིག་བདག་ཡིད་ལས་བསལ་གང་དུ་འགྲོ་བར་འགྱུར་གསུངས་ད་ཉོན་མོངས་གཅིག་སྤངས་ཚར་ཟིན་རྒྱུ་ཡོད་པ་མ་རེད་ད་ད་ནི་དེས་ང་ཚོ་ག་རེ་ཟེར་རང་གཅེས་པར་བྱེད་པའི་གཅེས་འཛིན་གྱི་དགྲ་དེ་སྤངས་ཚར་སོང་ན། ད་མི་དང་མི་མིན་པའི་གནོད་པ་འཁོར་ཡོད་པ་མ་རེད། གནོད་པ་སུ་ཡང་ཡོད་མ་རེད་དེ་མེད་ཡོད་ན་ང་སྟག་སྐད་ཆེ་ཤོས་འོ་དེ་རེད་བ། དེ་མེད་བྱས་ན་ད་གནོད་པ་ག་རེ་ནས་ཞི་ཡ་མི་འདུག་བ། ཆ་གསུམ་བཏང་ནས་དྲུག་ཅུ་མ་བཏང་བས་ནས་དང་གཏོར་རྒྱག་བརྒྱབ་བས་ནས་རེད་བ། ཟློག་བསྒྱུར་བྱས་བས་ནས། དགྲ་གཙོ་བོ་དེ་ང་རང་ཚོའི་རྒྱུད་ལ་ཡོད་པའི་སྐྱིད་པོ་ཞིག་བཞག་ཤེ་རེད་བ། ད་དགྲ་ཡི་རྒྱལ་པོ་དེ། ཧོ། ཁོ་བཞག་ཤེ་རེད་ད་ཁོ་དེ་བཞག་ཤེ་དེ་ང་ཁོའི་འོག་ཏུ་བ་ཆུང་ཙག་ཆུང་ཙག་དེ་ཚོ་ག་ཚད་བྱས་བས་ནས་ཕན་ཡ་ཡོད་མ་རེད། སྐུ་དགོས་མེད་ཤོས་དེ་རེད་བ། ཁོ་རང་ཚོ་སྡུག་པོ་བྱེད་མཁན་དེ། ཁྱེད་རང་ཁོ་རང་ཚོ་སྡུག་ཁོ་རང་སྡུག་པོ་བཏང་མཁན་དེ་ཁོ་རང་སྡུག་པོ་བཏང་མཁན་དེ་ངག་དེ་སྐྱིད་པོ་བྱས་བསྡད་ཤག། སྡུག་པོ་མ་བཏང་མཁན་ཅི་གང་མ་བྱེད་མཁན་དེ་ཚོ་ལ་ཞེ་པོའི་ཁབ་དེ་རེད་བྱ་ག་བྱེད་ད་ཁོ་ལྐུགས་པ་ཞེ་པོ་རེད་ཤག་ས་ཁོའི་དྲན་དགོས་བར་ད་གོ། རེད་བ། ད་དང་དུ་ཟེར་བ་ནང་བཞིན་བྱེད་དགོས་ད།